གྲངས་ཅན་གྱིས་ལབ་ཀྱི་ཡོད་བ་རེད་བ་སྤྱི་གཙོ་བོ་དེ་རྣམ་འགྱུར་སྣ་ཚོགས་ཀྱི་ཉེར་ལེན་བྱེད་ཀྱི་རེད་ཟེར་ལབ་ཚར་བ་འོ་ད་མེད་པ་ཅན་དུ་བསྒྲུབ་པ་ལ་རྟགས་ཚད་མས་མ་གྲུབ་པའི་སྐྱོན་མེད་པར་ཐལ་རྟགས་དེ་མ་རྟགས་སུ་བཀོད་ཀྱི་འོ་ལ། ད་ཡ་གི་བ་མ་དམིགས་པ་ཁོ་རང་བྱས་ན་དེ་བདེ་པོ་རང་ཡོང་བ་མ་རེད་བ་ཚད་མས་མ་དམིགས་པ་ཁོ་རང་བྱས་ན་ཚད་མས་མ་དམིགས་པ་དེ་མེད་ཟེར་གྱི་གང་འགྲོ་གོ་རོ་མེད་པ་དེ་མེད་པ་ཡིན་ས་ཚད་མས་མ་དམིགས་པ་དེ་མེད་པ་གང་མེད་ཟེར་དེ་གང་འགྲོ་གོ་རོ། འོ་ཐུགས་རྗེ་དེ་ལྟར་དེ་འདྲའི་རྟགས་དེ་མ་གྲུབ་པའི་སྐྱོན་ག་རེ་འགོ་རྟགས་ཚད་མས་མ་གྲུབ་པའི་སྐྱོན་མེད་པར་ཐལ་དེ་འདྲའི་ཉེར་ལེན་ཅན་དུ་ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པ་དེ་རྟགས་ལ་སླེབས་ཀྱི་རེད། ཡ་གི་ཚིག་ཟིན་གོང་ལ་མ་དམིགས་པ་ཙམ་ལས་སླེབས་ཡོང་བ་མ་རེད། གཙོ་བོ་ལ་སོགས་པ་ནི་ཡོད་པ་མ་ཡིན་ཏེ་མ་དམིགས་པའི་ཕྱིར་དེ་རང་མ་གཏོགས་སླེབས་ཡོང་བ་མ་རེད་དེ། འདི་ཡང་ཉེར་ལེན་ཅན་དུ་ཡོད་ན་དམིགས་སུ་རུང་བ་ནོ། ད་དེའི་རྟགས་འདི་ལ་རྟགས་ཟུར་གཉིས་ཆགས་ཐོག་ལ་ཡོད་ན་དམིགས་སུ་རུང་བ་པོ་དང་དེ་མ་དམིགས་པ་ཟེར་གཉིས་ལས་ནི་འོ་དེ་འདྲའི་གོ་ཡོད་བ་རེད། ཟེར་བ་དེ་འདྲའི་ཚོགས་དོན་བྱེད་བར་རྟགས་དེ་ལ་རྟགས་ཟུར་གཉིས་ཡོད་བར་འོ་དེ་ཡོང་གི་འདུག་ཟེར་གྱི་དེ་གསུང་གི་འདུག་དམིགས་སུ་རུང་བ་ལས་དེ་མ་དམིགས་པ་ནི་དེ་ལྟར་གྲུབ་པའི་གཏན་ཚིགས་ཡིན་པའི་ཕྱིར།

ཨོ་གཏན་ཚིགས་ཡིན་པའི་ཕྱིར་ཆོས་ཅན་གཙོ་བོར་སྣང་བ་དེ་ཉིད་ནི་མེད་པ་མ་ཡིན་ཏེ་ཚིག་དག་གཙོ་བོར་སྣང་བ་ཁོ་ཡོད་པར་གཙོ་བོའི་སྒྲ་དོན་དགུར་གོ་མེད་པ་མ་ཡིན་ཏེ། གཙོ་བོ་ཞེས་པའི་སྒྲ་སྦྱོར་བ་མཐོང་བའི་ཕྱིར་རོ། ལོག་པ་ལ་གཙོ་བོ་ཞེས་པའི་སྒྲ་དེ་སྦྱོར་བ་མཐོང་བའི་ཕྱིར། ཡང་ན་ཟེར་བྱས་ཚིག་འགྲེལ་གཅིག་བྱེད། ཡང་ན་གཙོ་བོ་རང་མཚན་གྱི་དངོས་པོ་དེ་ཆོས་ཅན་ཟེར་སྤྱི་གཙོ་བོ་ཁོ་རང་རང་ཆོས་ཅན་དུ་བཟུང་ནས་རྣམ་འགྱུར་སྣ་ཚོགས་ཀྱི་ཉེར་ལེན་ཅན་དུ་མེད་པ་ཅན་ཡིན་ཏེ་དེ་ལྟར་ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པའི་ཕྱིར་ཞེས་བཀོད་ནས་ཨོ་ནི་སྒྲུབ་པ་ལ་ཆོས་ཅན་ཚད་མས་མ་གྲུབ་པའི་སྐྱོན་མེད།

མ་འཇིག་ཚོགས་ཉེ་བར་ལེན་པ་པོ་རྣམས་ཀྱི་ཉེར་ལེན་ཅན་དུ་བཞག་མི་འགྱུར་བ། གལ་ཏེ་གལ་སྲིད་ཉེར་ལེན་ཅན་དུ་བཞག་སོང་ན་ཁོ་ལ་ཉེར་ལེན་ཡོད་པ་དེ་ཁས་ལེན་དགོས་མི་བྱེད་རང་ལུགས་ལ་བྱེད་ཀྱི་མ་རེད་དེ་བར་སྣང་གྲངས་ཅན་གྱིས་བྱས་ཏེ་གྲངས་ཅན་གྱིས་སྤྱི་གཙོ་བོ་ལ་བཏང་བ་ཉིད་ནི་རྩ་བའི་རང་བཞིན་རྣམ་པར་འགྱུར་མིན་ལ་ཞེས་གསུངས་པའི་ཕྱིར་ཁོ་རང་རང་གི་གཞུང་དེ་རང་རྣམ་འགྱུར་རྣམ་འགྱུར་རྩ་བ་ཉིད་ནི་མ་རེད་ཟེར་ལ་ཁོ་ལ་རྒྱུ་མི་འདུག་ཟེར་གྱི་ཡོད་ཨ་རོ། འོ་བྱེད་ཡོང་དུས་ཉེར་ལེན་མེད་ཟེར་བའི་ཕྱིར། མེད་ཟེར་ན་ཉེར་ལེན་ཅན་དུ་ཁས་མི་ལེན་བ་དང།